ཕྱི་ལོ་ཉིས་སྟོང་ཉེར་གསུམ་ལོའི་ཟླ་བཅུ་གཅིག་པའི་ནང་བོད་ནང་གི་ཀན་སུའུ་ཐེ་བོ་རྫོང་བཀྲ་ཤིས་དགོན་པའི་དགེ་འདུན་པ་དཀོན་མཆོག་གྲགས་པ་ལགས་རྒྱ་ནག་གཞུང་གི་ཉེན་རྟོག་པས་འཛིན་བཟུང་བཀག་ཉར་གྱིས་ཉིན་གྲངས་བཅུ་ཡས་མས་འགོར་རྗེས་བོད་ཕྱི་ལོགས་ཀྱི་གསར་ལམ་ཁག་ཏུ་གནས་ཚུལ་ཐོན་ཡོད་པ་དང། དེ་དང་ཆབས་ཅིག་གནད་དོན་ཅི་ཞིག་གི་ཆེད་དུ་གྲྭ་དཀོན་མཆོག་གྲགས་པ་ལགས་འཛིན་བཟུང་བྱས་པ་ཡིན་པ་རྒྱ་ནག་གཞུང་གིས་གསལ་བཤད་ཅི་ཡང་བྱས་མེད་པ་རེད་ལ། ད་ལྟ་བོད་ནས་ཁུངས་ལྡན་གནས་ཚུལ་འབྱོར་བར་གཞིགས་ན། གྲྭ་དཀོན་མཆོག་གྲགས་པ་ལགས་གློད་གྲོལ་ཐོབ་ནས་ཟླ་ངོ་གཅིག་ལྷག་འགོར་ཡོད་པའི་སྐོར་ལ་མིང་དངོས་སུ་བརྗོད་འདོད་མེད་མཁན་གྱི་གནས་ཚུལ་མཁོ་སྤྲོད་པ་ཞིག་གིས་འདི་ག་རླུང་འཕྲིན་ཁང་ལ་བརྗོད་དོན། ད་ཁོ་གཉིས་ཀྱི་གྲྭ་བ་དཀོན་མཆོག་གྲགས་པ་དུ་མ། ད་ལྟ་ནས་ངའི་ཕ་ཁྱི་ད་ལྟ་བར་གྱི་ལྷག་བསམ་བྲོ་སོང། འོ་ད་ཁོ་ཡིན་ན་གནས་སྐབས་དེ་བདེ་མོ་རེད་བདེ་མོ་རེད། དེ་ལྟར་ཁོང་གིས་བརྗོད་དོན་ལྟར་ན་ཉེ་སྔོན་རྒྱ་ནག་གཞུང་གིས་འཛིན་བཟུང་བྱས་པའི། ཐེ་བོ་རྫོང་བཀྲ་ཤིས་དགོན་པའི་དགེ་འདུན་པ་དཀོན་མཆོག་གྲགས་པ་ལགས། ཐེ་བོ་རྫོང་ཉེན་རྟོག་ཁང་གི་བཀག་ཉར་ཁང་དུ་བཅུག་ནས། དུས་ཡུན་རིང་པོ་མ་འགོར་བར་གློད་བཀྲོལ་བཏང་སྟེ་ཕྱིར་རང་ཁྱིམ་དུ་འབྱོར་འདུག་ལ། བཀག་ཉར་རིང་ཁོང་ལ་གནས་ཚུལ་ཅི་བྱུང་གི་སྐོར་ནས་གསལ་ཁ་མེད་ཀྱང། ཁོང་གི་སྐུ་གཟུགས་བདེ་ཐང་རེད་ལ། ད་བར་དུ་བརྩིས་ན་གྲྭ་དཀོན་མཆོག་གྲགས་པ་ལགས།

གནས་ཚུལ་འདིའི་རིགས་བོད་ཕྱི་ལོགས་ཀྱི་མི་ལ་བཤད་རྒྱུར་ཧ་ཅང་ཉེན་ཁ་ཆེན་པོ་རེད་འདུག་ལ། ཐ་ན་རང་གི་ས་གནས་ཀྱི་མི་ཕན་ཚུན་བར་ཁ་བརྡ་བྱེད་རྒྱུར་ཡང་སྟབས་བདེ་མ་རེད། དམིགས་བསལ་གྲྭ་དཀོན་མཆོག་གྲགས་པ་ལགས་གློད་གྲོལ་བཏང་ནས་ཕྱིར་ཡོང་བ་ནས་བཟུང་ཁོང་ལྟ་རྟོག་གི་འོག་ཡོད་པ་དང། བོད་ཕྱི་ལོགས་ཀྱི་མི་དང་ཁ་བརྡ་བྱེད་པའི་རང་དབང་ཡང་མི་འདུག་ལ། ལྷག་པར་དུ་ད་ལྟའི་ཆར་ཐེ་བོ་རྫོང་གི་ས་གནས་སུ་རྒྱ་ནག་གི་ཁྲིམས་ཧ་ཅང་བཙན་པོ་རེད་འདུག་རྒྱ་གར་དུ་ཡོད་པའི་མི་དང་ཁ་བརྡ་འདྲ་བྱས་པ་ཡིན་ན་ཉེན་རྟོག་པས་འཛིན་བཟུང་བྱས་ནས་ཁྲིད་འགྲོ་གི་འདུག་ལ་སྐྱ་སེར་མང་ཚོགས་སུ་འདྲ་ཞིག་གིས་ཀྱང་རྒྱ་གར་དུ་ཡོད་པའི་མི་དང་ཁ་བརྡ་སོགས་བྱེད་མི་ཆོག་པའི་ཁྲིམས་བཞག་འདུག་ཅེས་སོགས་འགྲེལ་བརྗོད་གནང་སོང། དེ་ལྟར་ན་གྲྭ་དཀོན་མཆོག་གྲགས་པ་ལགས་ནི་དེང་སྐབས་བོད་ནང་རྒྱ་ནག་གིས་ཆ་བགོས་བྱས་པའི་ཀན་སུའུ་ཞིང་ཆེན་ཐེ་བོ་རྫོང་གི་གཡི་བ་ཡུལ་ཚོ་གི་བཀྲ་ཤིས་དགོན་པའི་གྲྭ་བ་ཡིན་པ་དང། ནམ་རྒྱུན་དགོན་པར་རྒྱུན་སྡོད་ཀྱིས་མཚམས་བསྙེན་སྒྲུབ་ལ་གཞོལ་ནས་འདུག་མཁན་ཞིག་ཡིན་པ་རེད་འདུག་ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་ཀུན་བཟང་བསྟན་འཛིན་ཡིན།